དེ་རིང་གི་ང་ཚོའི་འཕེལ་རྒྱས་གླེང་མོལ་པོད་ཁཱས་ཀྱི་ལེ་ཚན་འདིའི་ནང་ལ་ཡང། ད་ཨོ་སི་ཁྲུ་ལི་ཡའི་ནང་གནས་བཞུགས་སྤྱི་ཟུར་དང་ཡུལ་དེའི་གྲོས་ཚོགས་ཀྱི་འོས་བསྡུའི་འགྲན་རྩོད་ནང་བཞུགས་མྱོང་མཁན་གདུང་འདུས་སྐྱིད་འཛོམས་ལགས་ཀྱི་ལྷན་དུ་ཨ་ནི་ཁོང་གིས་བོད་དོན་གཙོ་བོར་གྱུར་བའི་གཟེངས་སུ་ཐོན་པའི་ལས་དོན་མང་པོ་ཞིག་གནང་གི་ཡོད་པའི་ཐད་ལ་གླེང་མོལ་ཞུ་ཡས་ཡིན། སྐྱིད་འཛོམས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རྣམ་པ་གཉིས་ལ་བཀྲ་ཤིས་བདེ་ལེགས་ཨ་ནི་ཁྱེད་རང་ཚོ་གཉིས་ཀྱི་པོད་ཁཱས་གསན་ཡས། མི་ཚང་མ་ལ་བཀྲ་ཤིས་བདེ་ལེགས། ལགས་འོང། ཨ་ནི་ངའི་བཀའ་འདྲི་ཞུ་ཡ་དང་པོ་དེ་སྐྱིད་འཛོམས་ལགས། ཨ་ནི། ད་ལྟ་ང་རང་ཚོ་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་གནང་འདུག་ཨང་ཨ་ནི་དེའི་སྐུ་དོན་གཙོ་བོ་ར་དེ་ག་རེ་ཡིན་ན་ངོ་སྤྲོད་ཅིག་གནང་རོགས་གནང་དང། ལགས་སེ། ད་ང་ཨ་རི་བཅར་དགོས་པ་དེ་གཙོ་བོ་ང་རང་སྒེར་གྱི་གུང་སེང་རང་རེད། ད་དེ་ལ་ང་རང་ངོ་ཤེས་པ། གཅིག་གྲོགས་པོ་གྲོགས་མོ་ཐུག་ཡ་རེད་གཙོ་བོ་ང་རང་སྤུན་ཀྱག་ཐུག་ཡ་རེད་ད་དེ་འདྲས་རེད་ཨེ་ནི་ང་ད་ལྟ། ཨ་རི་ལ་ཡོང་ཡས་དེ་དེ་གའི་རྡ་རམ་ས་ལ་བཞུགས་སྒར་རྡ་རམ་ས་ལ་ལ་ངེད་ཅག་བོད་གཞུང་གི་གཞོན་སྐྱེས་ཀྱི་ཚོགས་ཆེན་གཅིག་ཚོགས་ཡོད་རེད་བ་ཞུ་གཏུགས་ཀྱི་ཚོགས་ཆེན་དེ་ལ་ང་མཉམ་ཞུགས་བྱས་བྱས་ཚུར་ཞོར་ལ་དེ་འདྲ་ཞིག་བཅར་བ་ཆགས་ཡོད་རེད། ལགས་སོ། ཨ་ནི་ད།
སྐྱིད་འཛོམས་ལགས་ད་ལྟ། དྷརྨ་ས་ལ་ཕེབས་ཨེ་ནི་འདིའི་རྒྱལ་ས་ཝཱ་ཤིང་ཏོན་ཕེབས་བྱས་དེའི་བར་ལ་ཡ་ད་གཅིག་འབྲེལ་ཡོད་ལས་ཁུངས་ཁག་རེ་གཉིས། བྷི་བྷེ་རླུང་འཕྲིན་ཁང་དང་བརྙན་འཕྲིན་ཁང་དེ་ཚོའི་ནང་ལ་ཡ་ད་ཁྱེད་རང་གིས་དེ་འདྲ་བོ་འདུག་གནང་པའི་ཕྱག་ལས་ཐོག་ལ་ཡ་བཀའ་མོལ་གནང་ཡ་བྱས་བྱས་དེ་བྱུང་སོང། ཨེ་ནི་བྱས་ཙང་ད་ལྟ་སོང་སོང་ད། ངེད་ཅག་རང་དབུས་བོད་མིའི་སྒྲིག་འཛུགས་ཀྱིས་གོ་སྒྲིག་གནང་པའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་འདུ་དེའི་ཐོག་ལ་ཨེ་ནི་ང་རང་ཚོས་གཏམ་བཤད་གནང་པ་རེད་བྱས་ཙང། གཏམ་བཤད་གནང་བ་ཙམ་དུ་མ་ཟད་ཨེ་ནས་གཞོན་སྐྱེས་མང་པོ་ཞིག་དང་འབྲེལ་བ་བྱུང་ཡོད་རེད་བྱས་ཙང་ཁྱེད་རང་གིས་དེའི་སྐབས་ལ་གཞོན་སྐྱེས་ཚོ་ལ་གཙོ་བོ་ག་རེ་གཏམ་བཤད་གནང་ཡོད་ན་ཞུ་ཡ་དང་ཨེ་ནས་ང་རང་ཚོས་དེར་འཛོམས་པའི་ཨེ་ནས་ཅིག་གཞོན་སྐྱེས་དེ་ཚོའི་ཐོག་ལ་གཟིགས་ཚུལ་ག་རེ་བྱུང་གནང་སོང་ཨེ། རེད་ད་གཞོན་སྐྱེས་རྒྱལ་ཁབ་ཁག་བཅུ་དྲུག་ནས་འདུག་ཨ་རི་ནས་ཉི་ཤུ་ཙམ་ཁྱོན་བསྡོམས་བརྒྱ་ཙམ་རེད་ཤག་ད་གཙོ་བོ་ཐེངས་མ་དེ་ད་ལྟའི་ཚོགས་ཆེན་འདིའི་དམིགས་བསལ་ག་རེ་ཆགས་ཀྱི་འདུག་ཞུས་ན། གཅིག་ནས་གཞོན་སྐྱེས་རང་བྱས་གཉིས་ནས་ད་འདས་པའི་ལོ་གསུམ་ནང་ལོག་ལ་ད་ཀོ་བིད་བཅུ་དགུ་གིས་ད་འཛམ་བུ་གླིང་ཆ་ཚང་ཅིག་འགྱུར་བ་ཅིག་འགྲོ་བྱས་ཅིག་ལྷག་པར་དུ་རྒྱ་ནག་ལ་ལྟ་ཚུལ་དང་རྒྱ་ནག་དང་འབྲེལ་བ་སྒང་ལ་ནི་འགྱུར་བ་ཆེན་པོ་ཞིག་འགྲོ་དུས་ད་ང་ཚོ་ཐེངས་མ་དང་པོ་གཞོན་སྐྱེས་ཞུ་གཏུགས་ལ་དབྱིངས་ཡོད་མཁན་ཆབ་སྲིད་ལ་དབྱིངས་ཡོད་མཁན་ཚང་མ་འཛོམས་བྱས། ཨ་ནི་བགྲོ་གླེང་བྱེད་ཡ་ད་ལྟ་གི་ཆབ་སྲིད་ཀྱི་ཁོར་ཡུག་ག་འདྲས་ཡིན་པ་ལས་འགུལ་དཔེར་ན་ཆབ་སྲིད་ཀྱི་ཁོར་ཡུག་གསར་པ་འདིའི་ནང་ལོག་ལ་ཐབས་ཇུས་ག་འདྲས་བཏིང་དགོས་ཡོད་པ་བོད་པའི་ལོ་རྒྱུས་ག་འདྲས་ཤེས་དགོས་ཡོད་པ་དེ་འདྲས་བྱས་བྱས་ཐེངས་མ་དང་པོ་ཆགས་ཀྱི་ཡོད་དུས་ཨ་ནི་གཞོན་སྐྱེས་ཚོས་དཔེ་སེམས་ཤུགས་ཆེན་པོ་དོ་སྣང་ཆེན་པོ་ཞེ་དྲག་འདུག་ད་ངེད་ཀྱིས་གཏམ་བཤད་བྱས་ཏེ་གཙོ་བོ་དེ་རེད་ད་ང་རང་འདས་པའི་ལོ་བཅུ་བཅོ་ལྔའི་ནང་ལ་མ་ང་ཅིག་ལས་ཀ་དེ་བོད་དོན་གྱི་ཅིག་བོད་རང་དབང་འཐབ་རྩོད་ཀྱི་ཆེད་དུ་ཨ་ནི་ཨོསྟྲེ་ལི་ཡ་དང་རྒྱལ་སྤྱིའི་སྤྱི་ཚོགས་ནང་ལོག་ལ། བོད་དོན་དྲིལ་བསྒྲགས་དང་བོད་དོན་ཞུ་གཏུག་གི་ལས་ཀ་རང་ཡིན་དུས། ཨ་ནེ་ངེད་ཀྱིས་ད་ག་རུ་དཔྱད་ཞིབ་ནང་བཞིན་ཅིག་བྱས་ད་ད་ལྟའི་ཀྱི་ཆབ་སྲིད་ཁོར་ཡུག་དེའི་ནང་ལོགས་ལ་ང་ཚོ་ལ་གོ་སྐབས་ག་འདྲས་ཡོད་རེད་པས། ཨ་ནེ་འགྱུར་བ་ག་འདྲས་ཕྱིན་འདུག་པས། ལབ་ཡས་ཀྱི་གཙོ་བོ་ངེད་ཀྱི་གཏམ་བཤད་གཙོ་བོ་དེ་རང་རེད་ད་གནད་དོན་ད་ནང་དོན་ད་མདོར་བསྡུས་ཤིག་ཞུས་པ་རུ་བྱས་ན། ད་ལས་འགུལ་སྤེལ་བའི་སྐབས་དེར། ངས་ག་སེ་ཁོ་རང་ཚོ་ལ་ཞུ་རྒྱུ་བྱུང་སོང། ཨ་ནི། ལས་འགུལ་ཡག་པོ་འགྲོ་མ་འགྲོ་ལབ་ཡས་དེ་གཙོ་བོ་གཅིག་ག་རེ་ཆགས་འདུག་ཟེར་ན་ཆབ་སྲིད་ཀྱི་ཁོར་ཡུག་དེ་ཡག་པོ་དགོས་ཀྱི་འདུག་ཆབ་སྲིད་ཁོར་ཡུག་དེ་ཡག་པོ་ཡོད་པ་དང་ཨ་ནི་ང་རང་ཚོའི་ངོས་ནས་བྱེད་ཡས་ཀྱི་ལས་འགུལ་དེ་ཏག་ཏག་འགྲོ་ན་དེ་ཚོ་གཉིས་ཀ་མཉམ་པོ་འགྲོ་ན་གྲུབ་འབྲས་ཐོན་གྱི་འདུག་ད་ལྟའི་ཆབ་སྲིད་ཁོར་ཡུག་ག་འདྲས་ཆགས་འདུག་ཟེར་ན་ཨ་ནི་ལོ་གསུམ་གོང་ལ་ཨ་ནི། འདིའི་གོང་གི་ད་ལོ་བཅུ་ཉི་ཤུ་སུམ་ཅུའི་ནང་ལོགས་ལ་རྒྱལ་ཁབ་མང་པོ་གཅིག་གི་ལྷག་པར་དུ་ནུབ་ཕྱོགས་རྒྱལ་ཁབ་ཀྱི་ཨ་ནི། འབྲེལ་ལམ་གྱི་ཐོག་ནས་ཕྱི་སྲིད་ཀྱི་འབྲེལ་ལམ་གལ་ཆེ་ཤོས་དེ་རྒྱ་ནག་ཆགས་ཡོད་རེད། རྒྱ་ནག་གི་ལྟ་སྟངས་དེ་རྒྱ་ནག་ཟེར་མཁན་དེ་ཁེ་ཕན་འབྲེལ་བ་ཞིག་ན་ཁེ་ཕན་དང་གོ་སྐབས་དང་དེ་འདྲས་ཀྱི་ལྟ་སྟངས་དང་ཐ་སྙད་བེད་སྤྱོད་གཏོང་སྟངས་དེ་རང་རེད། ད་ཡིན་ནའི། ལོ་གསུམ་དེའི་ནང་ལོགས་ལ། རྒྱ་ནག་གི་ཐ་སྙད་ཁོ་རང་བེད་སྤྱོད་གཏོང་སྟངས་འགྱུར་བ་འགྲོ་དོན་སྔོན་མ་ཡིན་ན། China's Peaceful Rise། ལབ་བྱས་ཏེ་རྒྱ་ནག་དེ་ཞི་བདེའི་ངང་ནས་ད་འཛུགས་སྐྲུན་བྱེད་ཀྱི་ཡོད་རེད་ཡར་རྒྱས་འགྲོ་གི་ཡོད་རེད་འདི་འཛམ་བུ་གླིང་ལ་ཡག་ག་རེད་ལབ་ཀྱི་ཡོད་རེད་པ་གོ་སྐབས་རེད་འཛམ་བུ་གླིང་ཚང་མ་ཡར་རྒྱས་འགྲོ་ཡས་ཀྱི་རྒྱ་ནག་གིས་ཕན་ཐོགས་ཀྱི་ཡོད་རེད་ལབ་ཀྱི་ཡོད་རེད་པ་འདི་གི་ཐ་སྙད་ཁོ་རང་ཆ་ཚང་འགྱུར་བ་འགྲོ་བྱས་སྔོན་མའི་གི་ཐ་སྙད་ནས་ད་ད་ལྟའི་ཐ་སྙད་འདི་ག་རེ་ཆགས་ཡོད་རེད་ཟེར་ན། རྒྱ་ནག་ཟེར་མཁན་འདི་ཉེན་ཁ་རེད་རྒྱ་ནག་ཟེར་མཁན་འདི་སོ་སོའི་གི་རྒྱལ་ཁབ། ལ་ཨ་ནི་དཔལ་འབྱོར་དང་ཨ་ནི་སོ་སོའི་བདེ་སྲུང་དང་མ་འོངས་ཀྱི་རྒྱལ་ཁབ་དེའི་ཀྱི་ཨ་ནི་ག་རེ་ཞུ་དགོས་རེད་སྲུང་སྐྱོབ་དང་ཨ་ནི་སོ་སོའི་རང་དབང་ལ་ཉེན་ཁ་ཡོད་རེད་ལབ་ད་སྔོན་མའི་གི་གོ་སྐབས་ཀྱི་ཚིག་དེ་ནས་ད་ད་ཉེན་ཁ་རེད་ཟབ་ཟབ་བྱེད་དགོས་རེད་ལབ་ཡས་ཀྱི་ཚིག་ཁོ་རང་དཔེ་ཆ་ཚང་གི། བརྗེ་པོ་བརྒྱབ་བཞག། དེ་ནང་བཞིན་ད། བསམ་བློ་བཏང་སྟངས་འགྱུར་བ་བཏང་བ་ནང་བཞིན་ལག་ལེན་འཁྱེར་སྟངས་འགྱུར་བ་འགྲོ་བསྡད་ཡོད་རེད་པ། དཔེར་ཆ་བཞག་ན་རྒྱལ་ཁབ་སོ་སོའི་ནང་ལོགས་ཁྲིམས་འཆར་མང་པོ་ཞིག་བཏོན་གྱི་ཡོད་རེད་ཁྲིམས་འཆར་དེ་ཚོ་ཚང་མ། རྒྱ་ནག་ཟེར་བྱས་དངོས་སུ་དེ་ཕུང་ལབ་ཀྱི་མ་རེད་གང་ཡིན་ཟེར་ན། ད་དུས་ད། Diplomacy། ནང་ལ་རྒྱལ་ཁབ་གཅིག་གིས་གཅིག་ལ་ཁ་གཏད་བྱེད་དུས་མིང་དངོས་སུ་དེ་ཕུང་བཏོན་གི་མ་རེད་དེ་ལས་དམིགས་ཡུལ་དེ

བང་བསྒྲིགས་བྱས་བཏོན་གྱི་ཡོད་རེད་པ་ད་ལོ་བཅུ་ཉི་ཤུ་སུམ་ཅུའི་གི་འཆར་གཞི་བང་བསྒྲིགས་བྱས་འགྲོ་བསྡད་ཡོད་རེད། དེ་ནང་བཞིན་འབྲེལ་ལམ་གསར་པ་བཟོ་དགོས་འདུག་རྒྱལ་ཁབ་འཛམ་བུ་གླིང་གི་གཅིག་རྒྱལ་ཁབ་གཅིག་གི་ནང་ལ་བསྙེས་བསྡད་དེ་ཡག་པོ་མི་འདུག་ད་འབྲེལ་ལམ་བཟོས་བྱས་སུ་སོ་སོའི་ལྟ་བ་མཐུན་པའི་གི་རྒྱལ་ཁབ་སུ་སོ་སོའི་གི་དམངས་གཙོའི་གི་ལྟ་གྲུབ་ལ་ཡིད་ཆེས་བྱེད་མཁན་གི་རྒྱལ་ཁབ་ཚང་མ་རུག་རུག་བྱེད་བྱས་ཨ་ནི་རྒྱ་ནག་ལ་གདོང་ལེན་བྱེད་དགོས་འདུག་ལབ་ཡས་ཀྱི་བསམ་བློ་ཤུགས་ཆེན་པོ་ཡོད་ཙང་ཨ་ནི་འདས་པའི་ལོ་གཅིག་གཉིས་གསུམ་ནང་ལོགས་ལ་ད AUKUS ལ་སོགས་པ Quad ལ་སོགས་པ་ཨ་རི་དང Australia དང་རྒྱ་གར་དང Japan དེ་ཚོ་བཞི་ལྷག་པར་དུ་ཨ་ནི་དེ་ནང་བཞིན་ད་ལྟ England UK དེ་ཚོ་གཉིས་ཀྱི་རུག་རུག་བྱས་བྱས་སོ་སོ་ལྟ་བ་མཐུན་པ་སོ་སོ་སོའི་གི་ལྟ་གྲུབ་དེ་སྲུང་བརྩི་བྱེད་དགོས་འདུག་ཟེར་ལབ་བྱས་རྒྱ་ནག་ལ་ཁ་གཏད་བྱས་དེ་འདྲས་ཀྱི་གོ་སྐབས་དཔེ་ཆེན་པོ་ངས་མཐོང་བསྡད་ཀྱི་འདུག་ད་ང་རང་ལས་འགུལ་བྱེད་པའི་སྐབས་དེ Australia ནང་ལོགས་རེད་ང་ལས་འགུལ་བྱེད་པའི་གི་དུས་ཚོད་ལོ་བཅུའི་ནང་ལོགས་ལ་ཁག་པོ་ཞེ་དྲག་བྱུང་བ་དྲང་མོ་བཤད་ན། གང་ཟེར་ན། ང་ཚོས་ཀྱི་ལས་འགུལ་ག་ཚོད་སྤེལ་གྱི་ཡོད་རེད་དེ་ལས། ཕི་གིའི་ནང་ཁོར་ཡུག་དེ་ཡོད་མ་རེད་ཁོར་ཡུག་དེ་ག་རེ་རེད་ཟེར་ན་རྒྱ་ནག་ལ་བསྙེས་བསྡད་ཡ་རྒྱ་ནག་གི། ག་ས་ཕི་གིའི་ཆབ་སྲིད་ནང་ལོག་ལ་ཐེ་ཇུས་ཤུགས་ཆེན་པོ། ད་ཡིན་ནའི། འགྱུར་བ་ཅིག་འགྲོ་གི་ཡོད་དུས། ལས་འགུལ་སྤེལ་དུས་ལས་སླ་བ་འདུག་གྲོས་ཚོགས་འཐུས་མི་ཚོས་ཀྱི་ཉན་དུས། ཉན་ལས་སླ་བ་འདུག། བཀའ་མོལ་གནང་ཡ་གི་དཔེ་མང་རུ་ཕྱིན་སོང། དཔེ་བཞག་པར་བྱས་ན་སྲིད་སྐྱོང་ཕི་གི་ཕེབས་དུས་ཀྱི་ཉི་མ་གཅིག་ནང་ལོགས་ལ་གྲོས་ཚོགས་གོང་མ་འོག་མ་གཉིས་ཀ་ནང་ལོགས་ལ་གཏམ་བཤད་གནང་མཁན་བཅུ་གསུམ་བྱུང་སོང་བ་དེ་ང་ཚོ་ཧ་ལམ་ལོ་བཅུའི་ནང་ལོགས་བྱུང་མྱོང་ཡོད་མ་རེད་དེ་ཡང་ཆབ་སྲིད་ཚོགས་པ་གསུམ་ཀ་གི་ཆབ་སྲིད་ཚོགས་པ་ད་ལྟའི་གི་ཆབ་སྲིད་གཞུང་འཛིན་མཁན་ཁ་གཏད་ཚོགས་པ་ཆབ་སྲིད་ཆུང་ང་ཚང་མས་ཀྱི་ཡར་བཞེངས་བྱས་རྒྱབ་སྐྱོར་ཚད་མཐོ་པོ་གནང་སོང།

ཆགས་ཀྱི་ཡོད་རེད། ཨ་ནི། ཁྱེད་རང་གི་ཕྱག་ལས་དེའི་སྐོར་ལ་ཡང་འགྲེལ་བཤད་ཞིག་གནང་རོགས་གནང་དང་ཞུ་ཡས་དང། ཨ་ནི། དེ་བཞིན་ཨ་ནི་ཕྱག་ལས་དེ་ཚོ་གནང་བའི་སྐབས་སུ་ཨ་ནི་བོད་དོན་ལ་རྒྱབ་སྐྱོར་ཐོབ་པ་ག་འདྲ་གནང་གི་འདུག་གས། རེད་ད་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་ཟེར་མཁན་དེ་མང་པོ་ཅིག་མཁྱེན་གྱི་རེད་འཛམ་བུ་གླིང་ནང་ལ་ད་འགྲོ་བ་མིའི་ཐོབ་ཐང་གི།
སྒང་ལ་ལས་ཀ་བྱེད་མཁན་གྱི་ཚོགས་པ་ད་ཆེ་ཤོས་ཅིག་ཆགས་བསྡད་ཀྱི་ཡོད་རེད་རྒྱལ་ཁབ་བརྒྱ་ལྷག་ཙམ་ནང་ལོག་ལ་ལས་འགུལ་སྤེལ་བསྡད་མཁན། ཨ་ནི་ཉམས་ཞིབ་བྱེད་བསྡད་མཁན་དེ་འདྲས་ཀྱི་ཚོགས་པ་ཅིག་ཆགས་བསྡད་ཀྱི་ཡོད་རེད། འདི་ད་དེ་ད་ང་ལས་ཀ་བྱེད་ས་དེ་རྒྱལ་སྤྱིའི་ཉེས་ཡངས་ཚོགས་པ Australia ཀྱི་སྡེ་ཚན་དེ་ཆགས་བསྡད་ཀྱི་ཡོད་རེད་འདི་གི་ནང་ལ་ད་ངེད་ཀྱི་གཙོ་བོ་འགན་དེ་དེ་རེད། Australia གཞུང་དང Australia ཀྱི་གྲོས་ཚོགས་ལ་འབྲེལ་བ་བྱེད་བྱས་ཨ་ནི་ཨམ། གནད་དོན་འདི་ཚོའི་སྒང་ལ་རྒྱབ་སྐྱོར་གནང་ཡ་གི་ད་གང་འདྲ་ལས་ཀ་གཙོ་བོ་འདི་རེད་བྱས་ཞུ་གཏུག་བྱས། འདི་འདྲས་ཡིན་དུས་ཨ་ནི་ད་དྲང་པོ་ཤོད་པར་བྱས་ན། ང་ཕི་གི་ལས་ཀ་བྱེད་བྱས་ལོ་གསུམ་མིན་ཙམ་འགྲོ་གི་འདུག། ཨ་ཏི་འདི་རེད་ཤག་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་གཅིག་པོ་མ་རེད་འཛམ་བུ་གླིང་ནང་ལ་འདས་པའི་ལོ་བཅུ་བཅོ་ལྔ་ཉི་ཤུའི་ནང་ལོག་ལ་བོད་དོན་གྱི་རྒྱབ་སྐྱོར་དེ་ང་ཚོ་ཉུང་རུ་ཉུང་རུ་ཉུང་རུ་ཕྱིན་ཡོད་རེད་ད་འདི་དངོས་ཡོད་གནས་སྟངས་འདྲ་བོ་ཞིག་རེད། ཉུང་རུ་ཕྱིན་ཡས་དེ་ཨ་ནི་ཅིག་མི་ཐོག་གསར་པ་ཅིག་སླེབས། ཨ་ནི། རྒྱབ་སྐྱོར་བྱེད་མཁན། སྔོན་མའི་རྒྱབ་སྐྱོར་བྱེད་མཁན་ཚོ་རྒན་འཁོགས་ཆགས། ཨ་ནི། དེ་ནས། གཙོ་བོ་རྒྱུ་མཚན་ག་རེ་ཟེར་ན། བོད་ནང་ལ། ཁོ་རང་དྲག་གནོན་ཤུགས་ཆེན་པོ་བྱེད་བྱས། ཨ་ནི། ཞིབ་འཇུག་བྱེད་མཁན་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་གྱི་མི་ཚོ་བོད་ལ་འགྲོ་ཐུབ་ཀྱི་ཡོད་མ་རེད་གསར་འགྱུར་བརྒྱུད་ལམ་ཁག་འགྲོ་ཐུབ་ཀྱི་ཡོད་མ་རེད་གསར་འགྱུར་བརྒྱུད་ལམ་ཁག་འགྲོ་མ་ཐུབ་དུས་གསར་འགྱུར་མེད་དུས་འཛམ་བུ་གླིང། མི་མང་པོ་ཅིག་གིས་ད་བོད་ལ་དཀའ་ངལ་ཡོད་མ་རེད་བསམ་ཡ་གི་མི་མང་པོ་ཅིག་བསམ་བློ་དེ་འདྲས་ཡོད་རེད། དེའི་སྒང་དེ་ད་གཙོ་བོ་ཅིག་ག་རེད་ཟེར་ན་རྒྱ་ནག་གཞུང་གི Propaganda དྲིལ་བསྒྲགས་ལོག་པ་འཁྱོག་བཤད་ཀྱི་ད་ལས་འགུལ་འགྲོ་སོང་ཕོན་ཆེན་པོ་ལས་འགུལ་ཆེན་པོ་དཔེ་དང་དམའ་དཔེ་སྤེལ་བྱས། རྒྱལ་སྤྱིའི་ཉེས་ཡངས་ཚོགས་པ་ལྟ་བུའི་གི་གཞུང་གི་རྒྱལ་སྤྱིའི་གི་ཚོགས་པ་ཅིག་ལས་བོད་དོན་ཐོག་ལ་དོ་སྣང་ཉུང་ཉུང་ཞེ་པོ་སྤྲད་བཞག་འདས་པའི་ལོ་བཅུའི་ནང་ལོགས་ལོ་བཅུའི་གོང་ལ་ཁོང་ཚོས་གི་ཕྱག་ལས་གནང་རྒྱུར་གི་སྙན་ཐོ་འདུག་ལས་འགུལ་སྤེལ་རྒྱུར་གི་དེ་འདྲས་འདུག་ཡིག་ཆ་འདུག་ཡིན་ནའི་ལོ་བཅུའི་ནང་ལོགས་ལ་ཉུང་རུ་ཉུང་རུ་ཉུང་སྤྲད་བཞག་ད་དེའི་རྒྱུ་མཚན་ངས་གོང་ལ་ཁ་ཤས་ཞུས་སོང་བ་དེ་ཚོ་རེད་བཞག་དེ་ཡིན་དུས་རྒྱལ་སྤྱིའི་གི་ཚོགས་པའི་ནང་ང་ཚོ་སླེབས་དགོས་པ་དེ་ཁེ་ཧང་སང་ངས་གལ་ཆེན་པོ་མཐོང་སོང་གང་ཡིན་ཟེར་ན་ད་ངས་གི་ང་གཞུང་ཁག་ལ་འབྲེལ་བ་བྱུང་གི་ཡོད་དུས། གཞུང་ཁག་གིས་ག་རེ་བྱེད་ཀྱི་འདུག་ཟེར་ན་ང་ཚོ་བོད་པའི་གཅིག་པོ་གིས་བོད་པའི་དཀའ་ངལ་དེ་བཤད་ན་ཁོང་ཚོས་ཀྱི་ད་ངོ་ལེན་ད་བྱེད་ཀྱི་རེད་རྒྱབ་སྐྱོར་བྱེད་ཀྱི་རེད་ཡིན་ནའི་ང་ཚོའི་དཀའ་ངལ་དེ་ཨ་ནི་རྒྱལ་སྤྱིའི་རང་བཞིན་ལྡན་པའི་གི་འགྲོ་བ་མིའི་ཐོབ་ཐང་ཚོས་ཀྱི་ང་ཚོའི་གི་གནད་དོན་དེ་སྒང་ལ་འདྲ་འདྲ་ལབ་ཐུབ་པ་དང་ཨ་ནི་དེ་འདྲའི་དངོས་གནས་རེད་ང་ཚོའི་གི་སེམས་འཚབ་འདུག་ཟེར་ན་གང་ལས་ང་ཚོའི་གི་གནད་དོན་དེ་ལ་རིན་ཐང་ཆེ། ཡོང་གི་འདུག་འདི་དཔེ་མངོན་གསལ་དོད་པོ་རེད་ཤག་ཨ་ནི། ཁ་སང་ཕྱི་སྲིད་བློན་ཆེན་ཚོ་ཡིན་ནའི་རེད་ཅིག་མཉམ་འབྲེལ་རྒྱལ་ཚོགས་ལ་མ་ཕེབས་གོང་དེ་ང་ཚོ་ལ་འབྲེལ་བ་བྱེད་ཀྱི་འདུག་རྒྱལ་ཁབ་དེའི་ལ་གནད་དོན་ག་རེ་ཡོད་རེད་པས་ཨ་ནི། དེ་ལབ་དུས་ད་རྒྱལ་སྤྱི་ཉེས་ཡངས་ཚོགས་པའི་ལྟ་བུ་གྱི་བོད་དོན་ཐོག་ལ་ཞེ་པོ་ཅིག་ལས་འགུལ་སྤེལ་མ་ཐུབ་ན་ང་ཚོ་ལ་འཐུས་ཤོར་ཆེན་པོ་ཞེ་དྲག་རེད་དཱ་བ། ད་འདི་ང་རང་ཚོའི་ངོས་ནས་འཐུས་ཤོར་ཆེན་པོ་ཅིག་རེད་ཤག་འདི་སོང་ཙང་ད་འདས་པའི་ད་ང་ཁ་སིའི་ཡུལ་དུ་ཚར་རྗེས་ཁག་ལས་ཀ་ལོག་ཕྱིན་དུས་ད་ངའི་གི་ལས་ཀ་གཙོ་བོ་ཟེར་ན་ང་རང་སྒེར་གྱི་དམིགས་ཡུལ་གཙོ་བོ་དེ་ག་རེད་ཟེར་ན་ཨ་ནི་བོད་རྒྱབ་སྐྱོར་ཚོགས་པ་མཉམ་པོ་ལས་ཀ་བྱེད་བྱས་ད་འདི་ཚོས་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་ལྟ་བུའི་གྱི་རྒྱལ་སྤྱིའི་གྱི་ཚོགས་པ་མཉམ་པོ་ལ་ཨ་ནི་བོད་དོན་གྱི་དྲིལ་བསྒྲགས། ཁོང་ཚོས་ཀྱིས་བོད་དོན་དྲིལ་བསྒྲགས་སྒང་ལ་བོད་དོན་གནད་དོན་སྒང་ལ་ལག་པ་འཆང་ཡག་དེ་འདྲས་ཀྱི་ང་ད་ལྟ་ལྟ་ཤུགས་རྒྱབ་བསྡད་ཡོད། ཁོ་རང་ཚོའི་ངོས་ནས་ད་ག་ལེ་ག་ལེ་སྙན་ཐོ་བྲིས་ཀྱི་ཡིན་དོ་སྣང་སྤྲད་ཀྱི་ཡིན་ལབ་བྱས་ཁས་ལེན་ཞུས་སོང། ངའི་རེ་བ་ལ་ལོ་གཅིག་ནང་ལོགས་ལ་ཕལ་ཆེར་ད་ཁོ་རང་ཚོའི་ངོས་ནས་སྙན་ཐོ་ཞིག་སྟོན་ཡས་ཀྱི་རེ་བ་རྒྱབ་ཀྱི་ཡོད། ལགས་ལགས། དཔེ་ཡག་པོ་རེད་བཙལ་བཅད་ཚང། ཀྱི་འཛུགས་ལ་ཁྱེད་རང་ད། ཚོགས་པ་མིང་ག་རེ་བཏགས་ན་མ་བཏགས་ན་གང་ལྟར་བོད་དོན་ཐོག་ལ་ཡར་ད་ལས་འགུལ། ནང་ཞུགས་ཀྱི་ཡོད་རེད། འདིའི་ཅིག་གི་ད་ཚད་ཐོབ་བོ། ཤེས་བྱ་ཡོན་ཏན་ཡོད་པའི་ཆ་ནས་ད་སྡིང་ཆ་ག་པར་ཡོད་པ་ཡིན་ནའི་དེ་ཚོའི་གོ་སྐབས་བེད་སྤྱོད་གནང་ཐུབ་པ་དེ་ཞེ་པོ་ཅིག་ཡག་པོ་རེད། བྱས་ཙང་ད་ད་ལྟ་ངས་འདི་དང་འབྲེལ་བའི་ཐོག་ལ་ཅིག་ཞུས་པ་ཡིན་ན་ད་ང་རང་ཚོ། པ་དེ་རྩ་བའི་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་ནང་ལ་ཁྱེད་རང་གསུངས་སོང་དེ་ཁྱེད་རང་ནི།

ཕྱིའི་རྒྱལ་ཁབ་ཁག་གི་དེའི་ནང་ལ TV ནང་ཐོན་དགོས་རེད་ཚགས་པར་ནང་ཐོན་དགོས་རེད་དེ་ལས་ལྷག་ཨ་ད་ས་ལ་ཐོན་བྱས་ད་མང་པོ་ཞེ་པོ་ཅིག་མི་མཉམ་པོ་འབྲེལ་བ་བྱེད་དགོས་རེད་དེ་ནང་བཞིན་ད YouTube ཀྱི་ཁྱབ་བསྒྲགས་སྟོན་དགོས་རེད་ད་ག་ད་སྤྱི་ཚོགས་དྲ་རྒྱའི་ཁྱབ་བསྒྲགས་སྟོན་དགོས་རེད་དེ་འདྲ་ཅིག་ཅིག་འགྲོ་སོང་ཁོ་རང་རང་གི་ད་པའི་ད་གཙོ་བོ་ཁྱད་པར་དེ་རེད་ཤག་འགྲོ་སོང་རང་གི་ཐོག་ནས་ཁྱད་པར་བྱས་ཨ་འདི་རྒྱ་ཆེ་ལོས་མི་མང་ཉུང་དང། དེ་ཚོའི་སྒང་ལ་གཙོ་བོ་འདི་ཆགས་བསྡད་འདུག་ལགས། ད་ཐེངས་ཀྱི་དེ་ལ་སྐུ་ལས་དཀའ་མོ་བྱུང་སོང་ད། ང་རང་སྒེར་གྱི་ཐོག་ནས་བསླབ་བྱ་ཞེ་པོ་ཅིག་རག་སོང། ད་གཙོ་བོ་ངའི་བོད་དོན་དྲིལ་བསྒྲགས་རེད། ཡིན་ནའི། སོ་སོ་སོའི་གི་སྒེར་ལ་ཨ་ནི་ཤེས་མཁན་མང་པོ་ཞེ་པོ་ཞིག་འདུག་བློ་སྒོ་གསར་པ་ཅིག་རྙེད་ཡོང་གི་འདུག་འཛམ་བུ་གླིང་གི་སྡིངས་ཆ་ཆེ་ཞིག་ནང་ལ་སོ་སོ་བོད་པ་ཡིན། ཡིན་ནའི་ལུང་པ་འདི་གི་མི་སེར་ཡིན་པའི་ཐོག་ནས་ང་ནི་མཉམ་ཞུགས་བྱེད་རྒྱུ་ཞིག་དེ་ཞིག་བྱེད་དུས་ཨ་ནི་ང་ཨོ་སི་ཏྲེ་ལི་ཡར་བསྡད་བྱས་ལོ་བཅོ་བརྒྱད་ཕྱིན་ཡོད་རེད། སྤྱི་བཏང་ཨོ་སི་ཏྲེ་ལི་ཡའི་ཆབ་སྲིད་དང་སྤྱི་ཚོགས་ཀྱི་གནས་སྟངས་དེ་ཚོ་གསར་འགྱུར་བརྒྱུད་ལམ་ཁག་དང་ང་རང་མི་ཚེའི་ཀྱི་ཉིན་རེའི་མི་ཚེའི་ཀྱི་ཉམས་མྱོང་ཐོག་ནས་ཤེས་ཀྱི་ཡོད་པ་མ་གཏོགས། འདྲ་འདྲ། ཨ་ནི་ཨིན་ཇི་མཉམ་པོ་ལ། འདི་འདྲ debate བྱས་བགྲོ་གླེང་བྱེད་ཡས་ཀྱི་དེ་གནས་ཚད་ཁྱོན་ནས་ཡོད་མ་རེད། དེ་ནས་ཟླ་བ་བརྒྱད་ནང་མ་ཕྱི་རང་ཅི་ཆ་ཡིན་དུས། དེའི་ནང་མགྱོགས་པོ་ཞེ་པོ་ཞིག་ཤེས་འགྲོ་གི་འདུག་ག་ཟླ་བ་བརྒྱད་ནང་ལོགས་ལ་ཞེ་པོ་ཞིག་སློབ་སྦྱོང་བྱས་སོ་སོ་སོས། སློབ་སྦྱོང་བྱེད་པ་མ་ཟད་འདི་འདྲ་བགྲོ་གླེང་བྱེད་དགོས་འདུག་ག་ང་བགྲོ་གླེང་འདི་འདྲ་ཐེངས་མ་ཁ་ཤས་ཤིག་རེད་ང་ཚོ་འོས་མི་བརྒྱད་དགུ་ཙམ་ཡོད་རེད་དགུ་ཡོད་རེད་དགུ་ནང་ནས་བརྒྱད་དེ་རེད་འདུག་ག་ཨ་ཨ་ཨ་ཨ་སྐྱེས་པ་ཕོ་རེད་འདུག་ག་ང་རང་བུད་མེད་གཅིག་པོ་བྱས་དེ་ནས་ང་རང་ཨ་ཨ་ཨེ་ཤེ་ཡན་བྱིངས་ཚང་མ་དབྱིན་ཇི་རེད་ཨ་དེ་ཡིན་དུས་ཨ་མི་མང་པོ་ཅིག་ང་ལ་རྒྱབ་སྐྱོར་ད་རྒྱུ་མཚན་འདྲ་མ་འདྲ་ཐོག་ནས་རྒྱབ་རྒྱབ་སྐྱོར་གནང་སོང་ཁ་ཤས་ད་ཐོག་ར་ཁྱེད་རང་ཞེ་པོ་ཅིག་རེད་ཕྱི་ལོགས་གནས་ངན་ཡིད་ཀྱི་བུད་མེད་ཅིག་ཆགས་བསྡད་ཡོད་རེད་རྒྱབ་སྐྱོར་ཡོད་མཁན་ཅིག་ཡོད་རེད་པ་ཡིན་ནའི་མང་པོ་ཅིག་ད་ང་རང་གི Platform ང་ཚོའི་གི་ཆབ་སྲིད་ཚོགས་པ་དེ་ད་དམིགས་བསལ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་འཛམ་བུ་གླིང་ནང་ཐེངས་མ་དང་པོ་ཨན་ཆབ་སྲིད་ཚོགས་པ་དེ་གང་ས་རྒྱ་ནག་རང་ལ་ཨན་གདོང་ལེན་བྱེད་མཁན་རྒྱལ་ཁབ་སོ་སོའི་གི་རྒྱ་ནག་མཉམ་པོ་འབྲེལ་བ་བྱེད་སྟངས་དེ་འགྲིག་གི་མི་འདུག་ཟེར་ད་ད་བར་འདས་པའི་ལོ་བཅུ་ཉི་ཤུ་སུམ་ཅུའི་གི་འབྲེལ་བ་བྱེད་སྟངས་ཆ་ཚང་ནོར་བསྡད་ཤག་གང་ཡིན་ཟེར་ན་ཨན་དམངས་གཙོའི་རྒྱལ་ཁབ། ཀྱིས་འབྲེལ་བ་རྒྱལ་ཁབ་གཞན་པ་མཉམ་པོ་འབྲེལ་བ་བྱེད་དུས་སོ་སོའི་ཀྱི་ལྟ་གྲུབ་དང་སོ་སོའི་ཀྱི་དམངས་གཙོའི་ཀྱི་ལྟ་གྲུབ་སྒང་ལ་གཞི་བཞག་དགོས་རེད་མ་གཏོགས་ཁེ་བཟང་འཕྲལ་སེལ་གྱི་ཁེ་བཟང་ཚོང་སྒང་ལ་འགྲོ་བསྡད་ན་ཨ་ནི་མ་འོངས་ང་ཚོར་གྱོང་གུད་ཆེན་པོ་རག་གི་རེད་ཟེར་ལབ་ཀྱི་ང་ཚོ་གནས་ཚུལ་དེ་འདྲའི་འདྲ་པོ་ཅིག་སྒང་ལ Platform ལབ་པ་ད་སྡིངས་ཆ་དེའི་སྒང་ལ་དྲིལ་བསྒྲགས་བྱེད་ཡོང་དུས་ཁས་ལེན་མཁན་མང་པོ་ཞེ་པོ་ཞིག་འདུག་རྒྱབ་སྐྱོར་ཡོད་ཞེས་བྱས་གསུང་མཁན་མང་པོ་ཞེ་དྲག་བྱུང་སོང།
ལགས་ལགས་སོ། ཨ་ནེ་ཐ་མ་དེ་ལ་ཡག་ད་སྐྱིད་འཛོམས་ལགས་ཀྱིས་ང་ཚོའི Podcast གི་ལེ་ཚན་འདི་བརྒྱུད་ནས་ཨ་ནེ་བོད་པའི་བུད་མེད་རེད་ཨ་ནེ་གཞོན་སྐྱེས་ཚོ་ལ་ཡག་ད་བརྡ་ལན་ག་འདྲ་ཅིག་གནང་འདོད་ཡོད་ན་སྙིང་བསྡུས་ཅིག་གསུང་རོགས་གནང་ད། རེད་ད། བོད་པའི་བུད་མེད་སྤྱིར་བཏང་བྱས་ན་དྲང་པོ་ཞུས་པ་བྱས་ན་ང་ཚོ་མང་པོ་སྤྱི་ཚོགས་འདིའི་ནང་ལོགས་ལ་བོད་མི་བུད་མེད་ཚོས་ཀྱི་ཕྱག་ལས་སེག་སུ་ཚོད་གནང་མཁན་མང་པོ་ཞེ་དྲག་ཏུ་ཡོད་པ་དེ་དངོས་གནས་ང་ཚོས་ཀྱི་སྤོབས་པ་རེད་དྲན་གྱི་འདུག། འདི་ཡིན་འདི་འོན་མུ་མཐུད་ནས་ལྷག་པར་དུ་གཞོན་སྐྱེས་ཚོ། ཨཱ་ནི་ད་ང་ཚོ་མི་རབས་གསར་པ་ཅིག་གནས་འདི་གོ་རེ། གོ་སྐབས་ཆ་ཚང་ཡོད་རེད། སོ་སོ་སོ་ཤེས། བྱེད་ཡས་ཀྱི་དེ་རིང་ཁ་སང་ད། ཡིན་གཅིག་མིན་གཅིག་མཐོ་སློབ་ལ་འགྲོ་དགོས་མི་འདུག་དྲ་རྒྱའི་ཐོག་ནས་བྱེད་ཡས་ད Podcast ལ་སོགས་པ་ད་མང་པོ་ཞེ་པོ་ཅིག་གནད་དོན་གང་འདྲའི་འདྲ་པོ་ཞིག་སོ་སོ་ཤེས་འདོད་ཡོད་ན་ལམ་སང་ལམ་སང་གནས་ཚུལ་སོ་སོའི་མཛུབ་གུའི་སྒང་ལ་ཡོད་དུས། སོ་སོ་སོ་སློབ་སྦྱོང་བྱས།

ཅིག་ང་རང་དཀའ་ངལ་ཤུགས་ཆེ་ཤོས་ཤིག་མཐོང་སོང་རྡ་རམ་ས་ལར་འགྲོ་པའི་སྐབས་དེ་ནས་རེད། ཅིག་དར་རམ་ས་ལ་གི་འཛམ་བུ་གླིང་ཆུང་ཆུང་འདྲ་པོ་ཞིག་དེའི་ནང་ལོགས་ང་རང་ཚོ་ཞེ་པོ་ཞིག་མགོ་འཁོར་བསྡད་རྒྱུ་འདྲ་པོ་ཞིག་ད་ཡང་ཕྱི་རྒྱལ་སྤྱི་ཚོགས་ནང་སླེབས་ནས་ང་རང་ཚོའི་བོད་པའི་སྤྱི་ཚོགས་དེ་དེ་རང་རང་ལ་ཅིག་གང་ལྟར་དེའི་ནང་ལོ། ལ་འཁོར་བསྡད་ནས་གསོ་རུ་འདྲ་པོ་ཞིག། དེ་ཡི་གི། བདག་ག་ལ་བར་བའི། དཀའ་ངལ་ཟེར་ན་ང་ལ་ཚོར་བ་དེ་ཆེན་པོ་བྱུང་སོང། ཁྱོད་ཚོ་ང་ཚོ་གནས་ཐུབ་མི་འདུག་བསམ་ཡས་ཀྱི་ཚོར་བ་ཆེན་པོ་བྱུང་རང།
ལགས་ལགས། ཐུགས་རྗེ་གནང་ད་དུས་ཚོད་ཆ་ནས་ད་ག་མཇུག་སྡོམ་ཞུ་གི་ཡིན། ཨེ་ནི་དེ་རིང། སྤྱི་ཟུར་བདུད་འདུལ་སྐྱིད་འཛོམས་ལགས་ཀྱིས། ང་ཚོའི་ལས་རིམ་འདི་ནང་ཕེབས་པ་ཐུགས་རྗེ་གནང་ཞུ་བ་དང་ཨེ་ནི་གསན་མཁན་རྣམ་པ་ཚོ་འདི་དང་ཆབས་ཅིག་ད་སྐབས་འདིའི་ཕལ་སྐད་གླེང་མོལ Podcast ལེ་ཚན་འདི་ད་ག་མཇུག་སྡོམ་ཞུ་གི་ཡིན་ང་ཚོའི་ལེ་ཚན་འདི་གསན་པ་ཐུགས་རྗེ་གནང་ཞུ་བ་དང་ང་ཚོའི་ལེ་ཚན། རྗེས་མ་དེ་གསན་རྒྱུ་མ་བརྗེད་པ་གནང་རོགས་གནང། བཞུགས་གདན་འཇགས་དགོས།